ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ཨ་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱ་རྒྱུ་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་ཀྱི་གཞུང་འོག་ལ་ཡོད་པའི་ཀྱི་དཔེ་སྐྲུན་ཁང་ཞིག་གིས་བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་འདི་ལ་རྒྱ་མི་ཕྱོགས་ནས་ལན་འདེབས།

ད་ཆོས་ལུགས་དང་འབྲེལ་བ་མེད་པའི་གནའ་ཤུལ་ནི་གཞན་ཁ་ཅིག་ལ་ཡིན་ནའི་དམིགས་བསལ་གྱི་རོགས་དངུལ་ཕན་ཐོགས་བྱས་ཡོད་ཅེས་བཅས་ཁོ་འདྲའི་བཤད་བྱས་ད་དེའི་ནང་ཆོས་ལུགས་དང་འབྲེལ་བ་མེད་པ་ཟེར་བའི་གོ་དོན་ཡིན་ན་བོད་ཀྱི་བཙན་པོའི་བང་སོ་རེད་རྒྱལ་རྩེའི་བཙན་རྫོང་རེད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ལོར་བོད་པས་དབྱིན་ཇིའི་བཙན་འཛུལ་པར་འགོག་རྒོལ་བྱས་པའི་བདེན་དཔང་ཟེར་ཡས་སོགས་ལ་ཡིན་ན་ད་ཁོང་ཚོས་ཞིག་གསོ་བྱས་ཕན་ཐོགས་བྱས་ཡོད་ཟེར་དེ་འདྲ་ཅིག་རེད་བཞག། གོང་དུ་ད་ལྟ་དེ་བཞིན་ལ་ང་རང་ཚོའི་གི་རྒྱ་ནག་ཕྱོགས་ཀྱིས་བོད་ཀྱི་རིག་དངོས་ཤུལ་འཛིན་རེད་གནའ་རྫས་སྐོར་ལ་ཡང་ཁོང་ཚོས་གི་སྲུང་སྐྱོབ་བྱེད་སྟངས་དང་ཉར་ཚགས་འཛིན་སྐྱོང་སྐོར་ལ་ཡང་ང་རང་ཚོ་གི་གསུངས་པ་རེད་ད་འདི་གཅིག་དངོས་བདེན་ཡིན་མིན་ཐོག་ལ་ཡང་ཕྱི་རྒྱལ་ནང་ལ་ཡོད་པའི་གནད་དོན་གཅིག་ཤེས་པ་རེད་ཕྱི་རྒྱལ་ནང་ལ་བཞུགས་མཁན་བོད་རིག་པའི་གི་སྒྱུ་རྩལ་དང་རྩོམ་རིག་སྐོར་ལ་མཁས་པ་ཚོ་གི་ག་རེ་རེ་བཞིན་ཁོང་ཚོས་གི་དཔྱད་ཞིབ་བྱས་ནས་གསུངས་ཡོད་ན།

ཞིག་གསོའི་ཐོག་ལ་ཡིན་ན་སློབ་སྟོན་གནང་མཁན་གཅིག་ཀྱང་ཁོ་རང་དེ་འདྲ་ཞིག་རེད་ཤག་བྱས་ཙང་ཁོང་གིས་ཞིབ་འཇུག་གནའ་ཤུལ་བསྐྱར་གསོའི་སྐོར་གྱི་འདི་གསུང་ཡ་བྱས་པ་ཡིན་ན་རིག་གནས་གསར་བརྗེ་སྐབས་ལ་གཏོར་བཤིག་བཏང་བའི་བོད་ཀྱི་དགོན་པ་རེད་གཙུག་ལག་ཁང་གི་བསྡོམས་རྩིས་གྲངས་འབོར་ཐོག་རྩོད་པ་བྱས་ཆོག་རེད་བོད་ཀྱི་ཆོས་དང་ལོ་རྒྱུས་ཀྱི་ཁང་བཀོད་ཉམས་པ་མེད་པ་རང་སོར་གནས་པའི་གྲོང་ཁྱེར་དང་གྲོང་གསེབ་ཧ་ལམ་གཅིག་ཀྱང་མེད་པ་ལྟ་བུར་ཆགས་ཤག། རྒྱ་ནག་གཞུང་གིས་ནི་བོད་ཀྱི་རིག་གནས་གནའ་ཤུལ་ལ་གཏོར་བཤིག་ཇི་ཙམ་ཨ་ནི་ཁྱབ་ཆེན་པོ་བཏང་ཡོད་པ་དེ་དེའི་ཐོག་ནས་སྟོན་གྱི་ཡོད་རེད་ཟེར་བྱས་ཁོང་གིས་འདི་གསུངས་ཤག་བྱས་ཙང་དེའི་མཇུག་ལ་ཡིན་ན་རྒྱ་ནག་དབུས་སྲིད་གཞུང་རེད་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་ནི་བོད་ཀྱི་རིག་གནས་ཤུལ་དངོས་སྲུང་སྐྱོབ་བྱེད་པའི་སྲིད་ཇུས་གཏན་འབེབས་བྱས་པའི་བདེན་དཔང་གསལ་ཞིག་སྟོན་བྱས་སྲིད་ཇུས་དེ་ཨ་ནི་བོད་ཀྱི་རིག་དངོས་དོ་དམ་ཨུ་ཡོན་ལྷན་ཁང་འཛིན་སྐྱོང་བ་ཞིག་བཞག་བྱས་ཡིན་ན་ལས་ཁུངས་དེ་ཨ་ནི་ཨིན་ཡིན་ཆེས་ཉེ་ཆར་ནོར་བུ་གླིང་ཁའི་ནང་གི་ཁང་ཆུང་གཅིག་ནང་ལ་ཁོང་ཚོས་དེ་ལྟར་ཚོང་དོར་བྱས་རྗེས་ཨ་ནི་ལས་ཁུངས་དེ་གཙོ་བོ་གནའ་ཤུལ་དངོས་རྫས། དཔྱད་རིག་ཆེད་ལས་པ་ལས་མི་བསྡུ་བྱས་དེ་བྱས་ཡོད་རེད། ཡིན་ནའི་ཁོང་ཚོས་ཆེད་ལས་སྦྱོང་བརྡར་ག་འདྲ་ཅིག་ཐོབ་ཡོད་མེད་ཐོག་ལ་གསལ་པོ་གའི་ཡོད་མ་རེད་བྱས་ཙང་ཁོང་ཚོས་དམིགས་སུ་བཀར་ནས་ད་ས་རྒྱ་ཆེ་བའི་ཁང་རྩིག་ནང་ལ་ཡིན་ནའི་ཉམས་ཆག་མ་སོང་བའི་གནའ་བོའི་ཡིག་རྙིང་ཁག་ཅིག་ཉར་ཚགས་བྱས་རེད་དུས་རབས་མང་པོའི་རིང་ཕོ་བྲང་པོ་ཏཱ་ལའི་ནང་གསོག་ཉར་བྱས་པའི་ཡིག་ཚགས་རེད་སྒྱུ་རྩལ་གྱི་གཅེས་ནོར་རིན་ཐང་བྲལ་བ་དེ་ཚོ་ཉར་ཚགས་བྱས་རྗེས་ཁོང་ཚོས་དེ་བྱས་ཡོད་རེད་དེ་ཡིན་དུས་ཨ་ནེ་ཁོང་ཚོས་ད་དུང་བོད་ཀྱི་སྒྱུ་རྩལ་རིང་ལུགས་རྒྱུད་ཀྱི་གཅེས་ནོར་དཀར་ཆག་ཅིག་ཀྱང་སྒྲིག་བྱས་འདི་འདྲ་བྱས་ཡོད་པ་རེད། ནས་བཟུང་ད་ཕྱི་རྒྱལ་གནད་དོན་ཨེ་ཤེས་པ་ཨེ་མི་ཧེ་ལ་ཁོ་རང་གིས་གསུངས་པ་བྱས་ན་ཡ་རྒྱ་ནག་དབུས་གཞུང་རེད་བོད་ནང་ཡོད་པའི་འཛིན་སྐྱོང་གིས་བོད་ནང་གི་གནའ་བོའི་རིག་གཞུང་སྲུང་སྐྱོབ་བྱེད་ཡ་དང་ཉར་ཚགས་བྱེད་ཡ་གི་ལས་གཞི་བརྩམས་ཡོད་རེད་གསུངས་སོང་རིག་གནས་དེ་ཚོ་གཅིག་གིས་ཉར་ཚགས་བྱེད་ཡ་རེད་སྲུང་སྐྱོབ་བྱེད་ཐུབ་པ་ལ་ཡ་རྒྱ་ནག་གཞུང་ཕྱོགས་ནས་དེའི་ལས་མི་རེད་དཔལ་འབྱོར་ཐོག་ལ་ཡ་ཁོང་ཚོས་གིས་ཆ་རྐྱེན་ག་འདྲ་ཞིག་བསྐྲུན་ཡོད་ན་ལོ། འདྲི་བ་དེའི་ཐོག་ལ་ཡིན་ན་ཨེ་མི་ཧེ་ལ་ཁོ་རང་གིས་གསུང་ཡ་བྱས་ན་བོད་ཀྱི་རིག་དངོས་བསྐྱར་གསོ་བྱེད་པར་མི་རྒྱུ་རེད་ཆེད་ལས་ཀྱི་མཐུན་རྐྱེན་འདང་ངེས་མི་འདུག། སྐབས་རེ་ཨ་ནི་ཀུན་སློང་རྣམ་པར་དག་པོ་བཞག་ནས་ལས་ཀ་བྱས་པ་ཡིན་ནའི་ལས་ཀ་བྱེད་སྟངས་མ་ཤེས་པ་བྱས་བྱས་ཨ་ནེ་དེ་ཕན་ཐོགས་རྒྱུའི་ཚབ་ལ་ཡིན་ན་གནོད་སྐྱེལ་སྲིད་པ་རེད་ཅེས་བྱས་དེ་ནས་གསུངས་བཞག་རིག་གནས་ཤུལ་དངོས་ཨ་ནེ་བསྐྱར་གསོ་བྱེད་སྟངས་ཡག་པོ་དང་འོས་འཚམས་བྱུང་མེད་པར་བརྟེན་བྱས་ཡིན་ན་ད་རིག་དངོས་བསྐྱར་གསོ་བྱེད་རྒྱུའི་ཚབ་ལ་ཡིན་ན་གཏོར་བཤིག་བཏང་བའི་དཔེ་མཚོན་མང་དག་ཅིག་ཡོད་རེད། ད་ད་ང་ནང་གསུངས་པ་དང་ད་དཔེ་མཚོན་དེ་ད་ག་རེ་ག་རེ་འདུག་ལོ། ད་ད་འདི་གསུངས་བཞག་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནང་ལ་ཡིན་ན་རྒྱ་ནག་གི་རིག་དངོས་བསྐྱར་གསོའི་ལས་གཞི་ཞིག་སྐབས་སུ་དུས་རབས་བཅོ་ལྔ་པའི་སྐབས་ལ་རྒྱལ་རྩེ་དཔལ་འཁོར་མཆོད་རྟེན་གྱི་ལྡེབས་རིས་ཐོག་ལ་ཡིན་ན་དྭངས་རྩི་བྱུགས་བྱས། དྭངས་རྩི་དེ་ཡིན་ན་ཨ་ནི་ལྡེབས་རིས་འོག་གི་ས་ཚོན་འཕྲོ་བརླག་བཏང་བྱས་གནའ་བོའི་ས་ཚོན་ལ་འགྱུར་ལྡོག་བཏང་མ་ཐུབ་པའི་གནོད་སྐྱོན་རབ་དེ་འདྲ་བཟོས་ཡོད་རེད། དེ་གསུངས་བཞག་བྱས་ཙང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བཞི་ལོར་ཕྱི་རྒྱལ་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་གིས་བོད་ཀྱི་སྲོལ་རྒྱུན་ལག་རྩལ་བེད་སྤྱོད་བྱས་བྱས་ཡིན་ན་ལྷོ་ཁ་གྲ་ཐང་དགོན་པའི་ལྡེབས་རིས་ཉར་ཚགས་ཆེད་དགོན་པའི་ཐོག་ཁ་ཞིག་གསོ་བྱས་པའི་སྐབས་ལ་ཡིན་ན་ལས་གཞི་ལྟ་སྐུལ་ཡག་པོ་མ་བྱུང་བྱས་བྱས་གནའ་བོའི་ལྡེབས་རིས་སྟེང་ལ་ཡིན་ན་གང་ས་ག་ནས་ཆར་ཆུ་འཛག་བྱས་ལྡེབས་རིས་ལྡབ་ཁ་ཆག་ཡ་སོགས་གནས་ཚུལ་དེ་འདྲ་བྱུང་བྱས་གནོད་སྐྱོན་དེ་འདྲ་བཟོས་ཡོད་རེད།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དར་རྒྱས་ལེ་ཚན་གསན་བཞིན་ཡོད་པ་རེད། གོང་དུ་གསུངས་སོང་དཔེ་མཚོན་བྱས་ད་དེ་ནས་ཡང་ཨ་མི་ཧེ་ལ་ཁོ་རང་གིས་དཔེ་མཚོན་གཞན་པ་གཅིག་གིས་ད་ལྟ་རིག་གནས་དེ་ཤུལ་དངོས་རེད་གནའ་རྫས་དེ་གཅེས་སྲུང་རེད་བསྐྱར་གསོ་བྱེད་པའི་སྐབས་ལ་ཡ་གཅིག་དཀའ་ངལ་བྱུང་བའི་གི་གནས་ཚུལ་གཞན་པ་གཅིག་ཁོ་རང་ག་རེ་གསུངས་འདུག་ལོ། ད་ལྟའི་གནའ་བོའི་རིག་གནས་ཨང་བསྐྱར་བྱས་ཡག་པོ་མ་བྱུང་བའི་གནས་ཚུལ་གཞན་མང་པོ་བྱུང་བ་ཟེར་ན་གཅིག་ཡིན་ན་ས་གནས་ཀྱི་དགེ་འདུན་པས་ཁུལ་དེ་རིག་དངོས་དབང་འཛིན་དང་གོ་བསྡུར་མ་བྱས་བྱས་བྱས་ཡིན་ན་རྒྱུ་རྫས་ཆུ་ལས་གྲུབ་པའི་ཚོན་རྩི་བེད་སྤྱོད་བྱས་ཏེ་གནའ་བོའི་ལྡེབས་རིས་ཐོག་ཀ་རག་འབྱུག་ཡ་ཡང་ན་ལྡེབས་རིས་བསྐྱར་སྒྲིག་བྱས་བྱས་ལྡེབས་རིས་ངོ་མ་དེ་བསྐྱར་གསོ་བྱེད་ཡ་མེད་པ་བཟོས་བྱས་དེ་འདྲའི་སྐྱོན་བྱུང་ཡོད་རེད་ཅེས་ཁོ་རང་འདི་གསུངས་བཞག།
ད་ད་ལྟ་བོད་ནང་གི་རིག་གནས་ཤུལ་དངོས་དང་ལོ་རྒྱུས་གནའ་ཤུལ་སྲུང་སྐྱོབ་བྱས་པ་སོགས་རྒྱ་ནག་གཞུང་གི་ལས་དོན་སྐོར་ལ་ཡ་ང་གྲོས་མོལ་ཞུ་གི་ཡོད་རེད་གྲོས་མོལ་འདི་དང་འབྲེལ་བའི་ཐོག་ནས་ཡ་རྒྱལ་ས་པེ་རི་ཧྲང་རྟེན་གཞི་བྱས་པའི་གི་བོད་རིག་པའི་སྒྱུ་རྩལ་ཐོག་ལ་མཁས་པ་ཨ་མེ་ཧེ་ལར་གྱིས་གསུང་ཡ་ལ་རྒྱ་ནག་གཞུང་གིས་བོད་ཀྱི་རིག་གནས་ཤུལ་དངོས་སྲུང་སྐྱོབ་བྱེད་པའི་དཔེ་མཚོན་གལ་ཆེ་ཤོས་དེ་ད་ད་ལྟའི་ཆ་ལ་ཡ་འགྲེམས་སྟོན་ཁང་ལྟ་བུ་ལ་མཚོན་པའི་གི་ཕོ་བྲང་པོ་ཏཱ་ལ་དེ་རེད་ཁོ་རང་གསུངས་ཤག་བྱས་ཙང་ཕོ་བྲང་པོ་ཏཱ་ལ་ཁོ་རང་གིས་དེ་གསུང་གི་རྒྱུ་མཚན་དེ་ག་རེ་འདུག་འདི་དང་ཡ་རྒྱ་ནག་གིས་ཅིག་སྲུང་སྐྱོབ་དང་དེ་ནས་ཉར་ཚགས་ཀྱི་ལས་གཞི་ག་རེ་ག་རེ་བརྩམས་ཡོད་ན། ད་ཨེ་མི་ཧེ་ལ་ཁོ་རང་གིས་གསུང་ཡར་བྱས་ན་རྒྱ་ནག་གཞུང་གིས་ད་བོད་ཀྱི་རིག་གནས་ཤུལ་དངོས་སྲུང་སྐྱོབ་བྱེད་པའི་ཨ་ནི་དཔེ་མཚོན་གལ་ཆེ་ཤོས་དེ་ཡིན་ད་ད་གཅིག་ཕོ་བྲང་པོ་ཏཱ་ལ་དེ་ཨ་ནི་ཁོང་ཚོས་དེ་འདྲ་ཅིག་བརྩིས་བྱས་དེ་བྱེད་ཀྱི་འདུག་ཕོ་བྲང་པོ་ཏཱ་ལ་ནང་ལ་ཡིན་ན་ད་ད་ཨ་ནི་དགེ་འདུན་པ་ཨ་ནི་དྲུག་ཅུ་ཙམ་ཅིག་ཡོད་པ་བྱས་ཨ་ནི་ཁོང་ཚོ་ཡིན་ན་ད་ཡུལ་སྐོར་སྤྲོ་འཆམ་པ་ཨ་ནི་གཅིག་གིས་སྣེ་ཤན་བྱེད་མཁན་གྱི་བཟོ་གཅིག་ད།

ད་ལྟ་གཅིག་གནད་དོན་གཞི་མའི་ཐོག་ལ་ཡང་བོད་ཀྱི་རིག་དངོས་གནའ་ཤུལ་ཙམ་མ་ཟད་པའི་རྒྱ་ནག་གཞུང་གིས་བརྗོད་ཡ་ལ་བོད་ནང་ལ་ཡ་གྲོང་ཁྱེར་ཁག་ལ་ཡ་ཡར་རྒྱས་དང་ལྷག་པར་དུ་བོད་ཀྱི་རྒྱལ་ས་ལྷ་ས་ནང་ལ་ཡ་ཡར་རྒྱས་ཆེན་པོ་ཞིག་བཏང་བ་སྐད་ཆ་བཤད་ཀྱི་ཡོད་རེད་དེ་དང་འབྲེལ་བའི་ཐོག་ནས་ཡ་དཔེར་ན་ཆ་བཞག་ན་ཡ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལ་ཡ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཤེས་ཡོན་སྡེ་ཚན་ཐོག་ནས་ཡ་བོད་ཀྱི་ཕོ་བྲང་པོ་ཏཱ་ལ་འདི་འཛམ་གླིང་གི་གཅེས་ནོར་གྱི་ཐོ་གཞུང་ནང་ལ་ཚུད་ཡོད་རེད་སོང་འདི་དང་འབྲེལ་བའི་ཐོག་ནས་ཡང་ད་རྒྱ་ནག་གིས་བོད་ཀྱི་རྒྱལ་ས་ལྷ་ས་ནང་ལ་ཡང་གྲོང་ཁྱེར་གྱི་ཁུལ་དུ་བསྒྱུར་རྒྱུ་རེད་གྲོང་ཁྱེར་གྱི་ས་ཁུལ་ཅིག་ལ་བཟོ་བའི་སྐབས་ལ་ཡང་འགྱུར་བ་ག་རེ་བཏང་ན་འགྱུར་བ་འདི་གིས་གནའ་མོའི་ཀྱི་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་ལྡན་པའི་ཀྱི་བོད་ལྗོངས་བཀོད་པ་ལ་ཁྱད་པར་ག་རེ་ཕྱིན་ན་འདི་གིས་ཕན་ཐོགས་བྱུང་ཡོད་རེད་དེ་གནོད་སྐྱོན་བྱུང་འདུག་ལོ། ད་འོང་རྒྱ་ནག་གཞུང་གིས་བོད་ཀྱི་གནའ་ཤུལ་ཐོག་ལ་དོ་ཁུར་བྱས་པ་དང་དུས་མཚུངས་ཨ། ཕྱོགས་གཞན་དེ་ཡིན་ན་ཁང་པའི་བཟོ་བཀོད་ཀྱི་རྣམ་གཞག་ལ་བརྩི་འཇོག་གཏན་ནས་མ་བྱེད་པ་བྱས་བྱས་དཔེར་ན་ལྷ་ས་གྲོང་ཁྱེར་ཅན་ལ་འགྱུར་བའི་འཆར་གཞི་གྲས་མང་པོ་གཅིག་གིས་བཏིང་བྱས་ལག་བསྟར་བྱས་བྱས་དེ་འདྲ་བྱས་ནས་ད་ལྷ་ས་གྲོང་ཁྱེར་ནང་ལ་ད་ནུས་པ་ཡར་རྒྱས་བཏང་གི་ཡོད་ཟེར་ལྟ་བུ་དེ་འདྲ་གཅིག་གིས་ལས་གཞི་མང་པོ་ཅིག་བཏོན་བྱས་ཡིན་ན་ལྷ་སའི་ནང་གི་ད་ལོ་རྒྱུས་ལྡན་པའི་གནའ་ཤུལ་གྱི་ཁང་པ་མང་པོ་ཅིག་རེད་དགོན་པ་མང་པོ་ཅིག་ཡིན་ན་གཅིག་གིས་ལམ་ཁ་འཁེལ་གྱི་ཟེར་ལྟ་བུ་དེ་འདྲའི་ཐོག་ནས་མེད་པ་བཟོས་བྱས་དེ་འདྲ་བྱས་ཡོད། དེ་ཚོ་གཏོར་བའི་སྐབས་དེར་ཡིན་ན། ལྷ་སའི་མི་མང་ཚོའི་སེམས་ནང་ལ་ཡིན་ན་གཅིག་ན་ཟུག་ལྟ་བུ་ཡོང་གི་ཡོད་དེ་ཡིན་ནའང་ད་འདི་རྒྱལ་ཁབ་ཀྱི་འཆར་གཞི་ཨ་ནི་ལམ་ཁ་འཁེལ་གྱི་ཡོད་པ་དང་དེ་འདྲ་བྱས་བྱས་གང་ལྟར་ཁོ་ཚོས་ལམ་ཁ་གཞུང་ས་འདི་གོ་བ་འཁྱེར་ནས་གཏོར་རྐྱང་མ་གཏོགས་འདི་བོད་ཀྱི་རིག་གནས་ཀྱི་ཤུལ་བཞག་དངོས་པོ་རྩ་ཆེན་རེད་ཆ་བཞག་པ་ཅིག་ཧ་ལམ་རེད་ད་རྒྱ་མིས་འདི་འདྲ་ག་ཡང་བྱས་ཡོད་མ་རེད། འདི་དང་འབྲེལ་བའི་ཐོག་ནས་ཡང་བོད་ཀྱི་རིག་གནས་ཤུལ་དངོས་གླེང་བའི་སྐབས་ལ་ཡང་ཆོས་ཕྱོགས་རེད་ཆོས་ལུགས་དང་མ་འབྲེལ་བའི་ཀྱི་བོད་པའི་ཀྱི་ཁང་པའི་ཀྱི་བཟོ་ལྟ་རེད་ཁང་བཀོད་སྐོར་ལ་ཡང་ཀྱི་ངེས་པར་དུ་ང་ཚོས་གླེང་སློང་བྱེད་དགོས་སོང་ཙང་གནད་དོན་འདིའི་ཐོག་ལ་ཡང་བོད་ཀྱི་གནའ་བོའི་ཀྱི་ཁང་པ་བཟོ་སྟངས་སྐོར་ལ་ཡང་རྒྱ་ནག་ཕྱོགས་ནས་འགྱུར་བ་དེ་འདྲ་བཏང་དེའི་ཐོག་ལ་ཡང་དེ་འདྲ་གནད་དོན་དཔྱད་ཞིབ་པ་ཁོང་ཚོས་ཀྱི་ག་རེ་རེ་གསུངས་འདུག་ལོ། བོད་ཀྱི་གནའ་ཤུལ་རེད་ཁང་པའི་བཟོ་བཀོད་རེད་དེ་འདྲ་ལ་རྒྱ་ནག་གཞུང་གིས་འགྱུར་བ་བཏང་ཡས་ཀྱི་ཐད་ལ་ཡིན་ན་ཨ་ནི་བོད་རིག་པའི་མཁས་པ་ཨེ་མི་ཧེ་ལ་ཡིན་ན་རེད་ཁོང་ཚོས་གསུང་ཡར་བྱས་པ་ཡིན་ན་ད་ལྷ་ས་གྲོང་ཁྱེར། རྒྱ་སྐྱེད་དང་གོང་འཕེལ་ཆེད་དུ་ཡིན་ན་ཆེད་ལས་ཤེས་བྱ་ལྡན་པའི་ལོ་རྒྱུས་སྨྲ་བ་དེ་ཚོས་ཡིན་ན་གསུང་ཡས་བྱས་ན་ལྷ་སའི་གཅིག་གི་འོ་གནའ་ཤུལ་སྐད་གྲགས་ཅན་གཟིམ་ཤག་མང་པོ་ཅིག་ད་རྩ་མེད་ཕྱིན་བཞག་དེ་འདྲ་གསུངས་བཞག་དེ་ཡིན་དུས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོ་ནས་ད་དགུ་བཅུ་གོ་བརྒྱད་ལོའི་བར་ལ་ལོ་རེར་ཆ་སྙོམས་ཨ་ནི་སྡོད་ཁང་སུམ་ཅུ་སོ་ལྔ་ཨ་ནི་གཏོར་བཤིག་བཏང་བྱས་དེ་འདྲ་བྱས་འདུག་ཨ་ནི་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་ལྷ་སའི་ཨ་ནི་ལྟེ་བའི་ཁུལ་ལ་ཡིན་ན་བོད་ཀྱི་སྡོད་ཁང་རྙིང་པ་གཏོར་བཤིག་གཏོང་མཚམས་བཞག་ཡས་ཀྱི་ཁྱབ་བསྒྲགས་ཅིག་བྱས་པ་འདྲ་དགུ་བཅུ་གོ་བརྒྱད་ལོ་ལ། བྱས་ཙང་ལྷ་ས་གྲོང་ཁྱེར་སྲིད་གཞུང་གིས་ཡིན་ན་བོད་ཁང་རྙིང་པའི་ནང་གནས་སྡོད་གྲོང་མིའི་ས་འོག་ཆུ་འགྲོ་གཙོ་བོར་བྱས་པའི་ཨ་དེང་དུས་ཀྱི་འཚོ་བའི་ཆ་རྐྱེན་གང་དང་གང་དགོས་པའི་ཐོག་གོ་བསྡུར་བྱས་པ་བརྒྱུད་བྱས་ཡིན་ན་བོད་ཁང་རྙིང་པ་སུམ་ཅུ་སོ་ལྔ་ཨ་ཉམས་གསོ་བྱས་རྗེས་ཨ་ནི་གྲོང་མིའི་སྡོད་ཁང་བཟོ་རྒྱུ་གཏན་འབེབས་བྱས་རྗེས་ཁོ་འདྲ་ཅིག་བྱས་ཡོད་པ་འདྲ་ད་ལྟའི་དེ་ནས་ཡར་ཁང་པ་རྙིང་པ་འདི་ག་གཅིག་མེད་པ་གཅིག་བཟོས་ཡང་འདི་ག་དེ་གཅིག་ཆུ་འགྲོ་བཟོ་དགོས་ཀྱི་ཟེར་རྗེས་ཨ་ནི་ཡང་དེ་བསྐྱར་གསོ་བྱས་རྗེས་དེ་འདྲ་བྱས་ཡོད་ས་རེད། བྱས་ཙང། ཡོ་རོབ་གླིང་ཆེན་གྱི་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་བོད་ཀྱི་རིག་དངོས་སྲུང་སྐྱོབ་ཐེབས་རྩ་ཟེར་བ་དེ་ཡིན་ན་བོད་རིགས་ཁང་བཀོད་ཨ་ནི་འཆར་འགོད་པ་རེད་རྡོ་བཟོ་བ་རེད་ལག་རྩལ་མི་སྣ་ཉིས་བརྒྱ་བདུན་ཅུ་དང་ལྷན་དུ་ཨ་ནི་མཉམ་ལས་བྱས་བྱས་ཨ་ནི་བོད་ནང་གི་རིག་དངོས་བསྐྱར་གསོའི་ལས་གཞི་མང་པོ་ཞིག་ཁུར་པ་མ་ཟད་ཨ་ནི་བོད་ཀྱི་སྲོལ་རྒྱུན་ཨར་རྒྱག་ལག་རྩལ་ཐོག་ལ་ཨ་ནི་བོད་པའི་མི་རབས་གསར་པ་ཚོར་ཨ་ནི་སྦྱོང་བརྡར་སྤྲད་བྱས་དེ་འདྲ་བྱས་ཡོད་རེད་བྱས་བྱས་དེ་འདྲ་ཞིག་འདུག། བོད་ཀྱི་རིག་གནས་ཤུལ་དངོས་དང་ལོ་རྒྱུས་གནའ་ཤུལ་སྐོར་ལ་ཡང་སྲུང་སྐྱོབ་བྱས་ཐོག་ལ་ཡང་སྐབས་དུས་ཙམ་པ་ལ་ཡང་མང་ཚོགས་ནང་ལ་ཡང་གོ་རྟོགས་ཅིག་བྱུང་ཞག་གོ་རྟོགས་འདིའི་ཐོག་ནས་ཡང་གནས་ཚུལ་ཐོན་པར་བྱས་ན་ཡང་སྐབས་དུས་ཙམ་པ་ལ་ཡང་ཉམས་གསོ་ཐོག་ལ་ཡང་ཁོང་ཚོའི་གི་འབད་བརྩོན་དང་ཕྱི་རྒྱལ་གི་ཐེབས་རྩ་ཁང་དེ་འདྲས་ཀྱི་ཕྱག་རོགས་ཐོག་ནས་ལས་གཞི་བསམ་མི་སོ་ལས་གཞི་འདི་གང་ཡིན་ན་བདེ་ཆེན་ལགས། བྱས་ཙང་ད་ཕྱི་ལོ་ཉིས་སྟོང་བཅུ་མེད་བཞིའི་ལོར་ཡིན་ན་ལྷ་ས་བོད་ལྗོངས་སློབ་གྲྭ་ཆེན་མོ་རེད་ཀྲོ་རོང་ཌེམ་ནོར་ཝེ་ཆེད་ལས་སློབ་ཆེན་གཉིས་ཀྱི་མཉམ་ལས་དུ་ལྷ་ས་རྙིང་པའི་རྒྱལ་སྤྱིའི་བགྲོ་གླེང་ཚོགས་འདུ་ཞིག་འཚོགས་རྗེས་ཚོགས་ཞུགས་པ་ཁག་ཅིག་གིས་སྤྱི་བསྒྲགས་ཀྱི་ཤེས་ཡོན་ཅན་བགྲོ་གླེང་ཚོགས་འདུ་དེའི་ནང་གྲོང་ཁྱེར་འཆར་འགོད་རེད་ཁང་བཀོད་འཆར་འགོད་རེད་རི་མོ་མཁན་རེད་འཇིམ་བཟོ་བ་རེད་རི་མོ་བསྐྱར་གསོ་བྱེད་མཁན་རེད་བོད་རིག་པ་བ་རེད་རིག་གཞུང་ཤུལ་དངོས་ཀྱི་དབང་འཛིན་པ་རེད་ཨར་ལས་འཆར་འགོད་པ་སོགས་ཆེད་ལས་མཁས་པ་མི་གྲངས་ད་ལྔ་བཅུ་མཉམ་ཞུགས་བྱས་ཡོད་རེད། སྤྱིར་ཚོགས་འདུ་འདི་འདྲ་ཆེད་འཚོགས་ཡས་དེ་ཡིན་ན་རྒྱ་ནག་གཞུང་གི་བསམ་བློའི་ནང་བོད་ནང་གི་ཆོས་ལུགས་དང་འབྲེལ་བ་ཡོད་མེད།